རྒྱ་གར་གྱི་མི་སྒེར་པ་དང་བཟོ་ཚོང་ཁང་ཚོས། ཡུལ་དེའི་སྲིད་དོན་ཚོགས་པ་ཚོར། དངུལ་འཛིན་གྱི་བརྒྱུད་ནས་མ་དངུལ་ཞལ་འདེབས་སྤྲོད་སྲོལ་ཡོད་པ་དེ་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་གིས་ཁྲིམས་འགལ་ཡིན་ལུགས་གསུངས་ཏེ་ཞལ་འདེབས་སྤྲོད་སྲོལ་དེ་ཕྱིར་འཐེན་གནང་ཡོད་པ་དང། ཆེས་མཐོའི་ཁྲིམས་ཁང་གིས་གནང་པའི་ཐག་གཅོད་དེས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་བཟུང་འགོ་འཛུགས་བྱས་པའི་ཁྲིམས་གཞི་དེའི་བརྒྱུད་ནས་ཁེ་ཕན་ཆེ་ཤོས་རག་མཁན། སྲིད་བློན Narendra Modi མཆོག་གིས་དབུ་ཁྲིད་པའི་ཡུལ་དེའི་གཞུང་འཛིན་རྒྱ་གར་གྱི་མི་མང་ཚོགས་པ BJP ལ་གྱོང་གུན་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་འདུག། འོས་བསྡུའི་དངུལ་འཛིན་དེས་སྲིད་དོན་ཚོགས་པ་གང་ཞིག་ལ་མ་དངུལ་གྱི་རོགས་རམ་སུས་སྤྲད་ཡོད་པ་རྒྱ་ཆེའི་མང་ཚོགས་ཀྱིས་ཤེས་རྟོགས་བྱ་རྒྱུར་འགོག་རྐྱེན་བཟོ་གི་ཡོད་པས་དངུལ་འཛིན་དེའི་བརྒྱུད་ནས་ཞལ་འདེབས་སྤྲོད་པའི་ཁྲིམས་གཞི་དེར་ཡུལ་དེའི་ཕྱོགས་འགལ་ཚོགས་པ་དང་ད་ག་ནང་བཞིན་སྤྱི་ཚོགས་ཀྱི་བདེ་དོན་ཚོགས་པ་ཞིག་གིས་ངོ་རྒོལ་བྱས་ཏེ་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་གི་ནང་ལ་ཞུ་གཏུག་བྱས་ཡོད་འདུག། ཁྲིམས་སྲོལ་དེའི་འོག་ལ་ཡུལ་མི་སྒེར་པའམ་བཟོ་ཚོང་ཁང་ཞིག་གིས་ཡུལ་དེའི་དབུས་དངུལ་ཁང་ཆེན་མོ State Bank of India ནས་དོ་བདག་སོ་སོའི་མིང་མེད་པའི་དངུལ་འཛིན་ཉོས་ཏེ་སྲིད་དོན་ཚོགས་པར་ཞལ་འདེབས་སྤྲོད་ཆོག་གི་ཡོད་པ་དང། གཞུང་འབྲེལ་མིན་པའི་རྒྱ་གར་གྱི་མང་གཙོའི་བཅོས་སྒྱུར་ཚོགས་པ ADR གྱིས་བཤད་ཡ་བྱས་པ་ཡིན་ན་མི་སྒེར་པ་དང་བཟོ་ཚོང་ཁང་ཚོས་ཉེ་ལམ་སྤྱི་ཟླ་བཅུ་གཅིག་ནས་བཟུང་སྟེ་རྒྱ་གར་གྱི་སྒོར་མོ། རུ་པི་ཐེར་འབུམ་བརྒྱ་དང་དྲུག་ཅུ་རེ་ལྔ་གནས་པའི་དངུལ་འཛིན་ཉོས་ཏེ་སྲིད་དོན་ཚོགས་པ་ཚོར་སྤྲད་ཡོད་པ་དང། ཆེས་མཐོའི་ཁྲིམས་ཁང་གི་སྤྱི་ཁྱབ་ཁྲིམས་དཔོན་སྐུ་ཞབས D.Y. Chandrachud ཀྱིས་དབུ་ཁྲིད་པའི་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ལྔས། ཁ་སང་དེ་འདྲའི་དངུལ་འཛིན་གྱི་བརྒྱུད་ནས་ཞལ་འདེབས་སྤྲོད་རྒྱུ་དེ་ཁྲིམས་འགལ་ཡིན་པ་དང་དངུལ་འཛིན་གྱི་ཞལ་འདེབས་དེ་འདྲའི་བརྒྱུད་ནས་མི་མང་དང་བཟོ་ཚོང་ཁང་ཚོས་རྒྱ་གར་གྱི་སྲིད་བྱུས་ལ་ཤུགས་རྐྱེན་བྱེད་ཐུབ་པ་ཞིག་ཆགས་ཀྱི་ཡོད་ལུགས་གསུངས། ཆེས་མཐོའི་ཁྲིམས་ཁང་གིས་རྒྱ་གར་གྱི་བཟོ་ཚོང་ལས་ཁང་ཚོས་ཡུལ་དེའི་སྲིད་དོན་ཚོགས་པ་ཚོར་མ་དངུལ་གྱི་ཞལ་འདེབས་ཇི་ཙམ་སྤྲོད་ཆོག་གི་ཡོད་མེད་ཀྱི་དེ་སྔའི་ཁྲིམས་གཞི་དེ་བསྐྱར་གསོ་གནང་ཡོད་འདུག་རྒྱ་གར་གྱི་གཞུང་འཛིན་བྷི་ཇེ་པི་ཚོགས་པའི་མགྲིན་ཚབ་པ་སྐུ་ཞབས Gopal Krishna Agarwal གྱིས་ཁོང་གི་ཚོགས་པས་མི་མང་དང། ཚོང་ལས་ཁང་ཚོས་སྲིད་དོན་ཚོགས་པར་མ་དངུལ་ཞལ་འདེབས་སྤྲོད་སྟངས་ལ་ལེགས་ཆའི་བསྒྱུར་བཅོས་མུ་མཐུད་དེ་གཏང་རྒྱུ་ཡིན་པ་དང་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེར་ཁོང་གི་ཚོགས་པས་མོས་མཐུན་དང་ལེན་ཞུ་གི་ཡོད་ལུགས་བཤད་ཡོད་འདུག་ཕྱོགས་འགལ་ཀོང་རེ་སི་ཚོགས་པའི་དབུ་ཁྲིད་སྐུ་ཞབས་ར་ཧུལ་གྷན་དྷི་ཡིས། སྲིད་བློན་མོ་དི་མཆོག་གིས་དབུ་ཁྲིད་པའི་གཞུང་འཛིན་བྷི་ཇེ་པི་ཡིས་དངུལ་འཛིན་དེའི་བརྒྱུད་ནས་མི་མང་དང་བཟོ་ཚོང་ཁང་ཚོ་ནས་ལྐོག་ཟ་རུལ་སུངས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་སྟེ་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེར་དགའ་བསུ་ཞུས་གནང་བཞག་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་དེས་རྒྱ་གར་གྱི་དངུལ་ཁང་ཆེན་མོ SBI ཡིས་ད་ཕན་མི་སྒེར་པ་སུ་དང་སུ་ད་ག་ནང་བཞིན་ཚོང་ལས་ཁང་གང་དང་གང་ལ་དོ་བདག་སོ་སོའི་མིང་མེད་པའི་དངུལ་འཛིན bond ཇི་ཙམ་སྤྲད་ཡོད་པའི་བརྡ་ཐོ་དེ་ཚོ་མང་ཚོགས་ལ་གསལ་བསྒྲགས་བྱེད་དགོས་པའི་བཀོད་ཁྱབ་ཀྱང་གནང་ཡོད་འདུག། རྒྱ་གར་གྱི་མི་མང་ཚོགས་པ་བི་ཇེ་པི་ཡིས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོར་ཁྲིམས་སྲོལ་དེ་ངོ་སྤྲོད་བྱས་ཡོད་པ་ནས་བཟུང་སྔ་ལོའི་ཕྱི་ཟླ་གསུམ་པ་བར་རྒྱ་གར་གྱི་དངུལ་ཁང་ཆེན་མོ State Bank of India ཡིས་རྒྱ་གར་གྱི་སྒོར་མོ་རུ་པི་ཐེར་འབུམ་བརྒྱ་དང་ཉི་ཤུ་གནས་པའི་དངུལ་འཛིན་སྤྲད་ཡོད་པ་དང། ཡུལ་དེའི་སྲིད་དོན་ཚོགས་པ་ཚོར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཟུང་ད་ལྟ་བར་དུ་བྱུང་བའི་མ་དངུལ་ཞལ་འདེབས་དེ་ཚོ་ཕལ་ཆེར་དངུལ་འཛིན་དེའི་བརྒྱུད་ནས་རག་ཡོད་པས་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེས་ད་ཕྱིན་ཚོགས་པ་ཚོས་མ་དངུལ་བསྡུ་ལེན་བྱེད་ཕྱོགས་ལ་འགྱུར་བ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། སྲིད་བློན་མོ་དྷི་མཆོག་གིས་སྲིད་དོན་ཚོགས་པ་ཚོས་དངུལ་འཛིན་དེའི་བརྒྱུད་ནས་དངུལ་ཁང་ནས་དངུལ་ལེན་གྱི་ཡོད་པས་དངུལ་སྤྲོད་ལེན་བྱེད་མཁན་སུ་ཡིན་གསལ་བོ་ཆགས་ཀྱི་ཡོད་ལུགས་གསུངས་ཏེ་དངུལ་འཛིན་གྱི་རྒྱུན་སྲོལ་དེ་ཡག་པོ་ཡིན་ལུགས་གསུངས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚུན་ཡིན།